རྣམ་པ་ཚོ་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱིས་གཞོན་སྐྱེས་དང་ཤེས་ཡོན་བཅས་ནི་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུར་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨན་དེ་རིང་གི་ལས་རིམ་གྱི་བརྗོད་གཞི་དེ་ད་མ་རྩ་འཛུགས་འཇོག་གི་ཁེ་ལས་ཚོང་སྡེ་ཆེན་མོ Goldman Sachs གྱི་ནང་ལ་དངུལ་རྩིས་དཔལ་འབྱོར་རིག་པའི་ཆེད་ལས་དང་འབྲེལ་བའི་ཐོག་ལ་གླེང་མོལ་ཞུ་ཡ་ཡིན། དེ་རིང་གི་བརྗོད་གཞི་འདིའི་ཐོག་གླེང་མོལ་གནང་བར་ཞལ་པར་ཐོག་ནས་མགྲོན་འབོད་ཞུས་པའི་སྐུ་མགྲོན་དེ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་ཁེ་ལས་ཚོང་སྡེ་དེའི་དངུལ་རྩིས་དཔལ་འབྱོར་གྱི་མ་རྩ་འཛུགས་འཇོག་གི་སྡེ་ཚན་ནང་ལ་ཨན་ཚོགས་གཙོ་གཞོན་པའི་ཕྱག་ལས་གནང་བཞིན་པ་བསྟན་འཛིན་རྣམ་རྒྱལ་ལགས་ཡིན་བསྟན་འཛིན་རྣམ་རྒྱལ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་བསྟན་འཛིན་ལགས། ཐུགས་རྗེ་གནང་ད་བསྟན་འཛིན་རྣམ་རྒྱལ་ལགས་གཅིག་གི་བོད་པའི་དགུང་ལོ་གཞོན་པའི་ནང་ལ་ཡ་ད་དེང་སང་མཐོ་རིམ་སློབ་གྲྭ་དེ་ཚོ་ཆ་ཚང་ཐོན་ཨེ་ནི། ཆེད་ལས་པའི་ཕྱག་ལས་གནང་མཁན་ད་མང་ལ་མང་ལ་འགྲོ་གི་ཡོག་རེད

སློབ་སྦྱོང་ལེན་ས་ཡག་ཤོས་འདྲ་བོ་ཅིག Goldman Sachs མཐོང་སོང། ཨན་དེ་ལ་ང་རང་ངོས་ནས་ད་ཁོང་ཚོས་ཀྱི་དྲ་རྒྱ་སྒང་ལ་འགྲོ་ནས་ཨན་གོ་སྐབས་དེ་འདྲ་བལྟས། ད་གི་ད་གི་ལ་ཨན་རྗེས་ལ་ཅིག་གོ་སྐབས་མཐོང་དུས་ཨན་དེ་ལ་འདི་ཡ་སྙན་ཞུ་ཕུལ་ནས་སྙན་ཞུ་ཕུལ་བ་བྱས་ཨན་དེ་རྗེས་ལ་ཨན་ཁོང་ཚོའི་ལས་ཁུངས་ལ་འགྲོ་ཨན་དྲི་བ་དྲིས་ལན་བྱས་ནས་ད་ད་རྗེས་ལ་འདི་ལས་ཀ་འདི་རག་སོང་ཨན། ད་ལས་ཀ་གཙོ་བོ་དེ་ག་རེ་རེད་རེད་ལབ་ན་ང་གི། ད་ང་ཚོས་ཀྱི་ད་ཨ་རི་ནང་ལ་ད་མི་མི་སྣ་དཔལ་འབྱོར་ཨ། དཔལ་འབྱོར་མང་པོ་ཡོང་མཁན་མང་པོ་ཞིག་ཡོད་ར་བ་ཨ་ནི་མང་པོ་ཅིག་ད་ང་ཚོས་ཀྱི་དངུལ་ཁང་ནང་དངུལ་དེ་ཕུང་ཤག་རེད། ཨ་ནི་དངུལ་དེ་ཨ་ནི་སྤུངས་ནས་འདུག་ཤུ་བཞག་ཞེ་ཞེ་མ་རེད་བ་ཁོང་ཚོས་ཀྱི་མང་ཆེ་དམིགས་ཡུལ་ག་རེ་དངུལ་དེ་ཨ་ནི་སྐོར་ར་རྒྱབ་ནས་དངུལ་དེ་འཕེལ་རྒྱས་དང་དེ་ད་ཁོང་ཚོས་དམིགས་ཡུལ་ཡོད་ན་མེད་ན་ཅིག་རེད་བ། དེ་ཡིས་ང་ཚོས་ཀྱི་ཁོང་ཚོས་ཀྱི་ད་དམིགས་ཡུལ་ད་དེ་ནང་བཞིན་གྱི་ཁོང་ཚོས་ཀྱི་དགོས་པ་ནང་བཞིན་གྱི་ང་ཚོས་ཀྱི་དེ།

ལོ་ལེགས་ཡིན་དུས་ད Goldman Sachs གི་ལས་ཀ་འབྲེལ་བ་ཡོད་པའི་གི་ཚོང་སྡེ་ཆུང་བ་ཡིན་ནའི་རེད་ད་ག་ནང་བཞིན་ཅིག་གི་མི་ཡིན་ནའི་མི་སྐད་གྲགས་ཆེན་པོ་ད་དཔལ་འབྱོར་ཆེན་པོ་མང་པོ་ཞེ་བོ་ཅིག་ད་རྣམ་པ་ཚོ་འབྲེལ་བ་ཡོང་དུས་ཁྱེད་རང་གི་དཔེ་མཚོན་རེ་བཞག་པ་ཡིན་ན་དཔེ་དེ་མི་འདི་འདྲས་གི་ཁྱེད་རང་ཚོ་རྩ་ལ་ཡ་ད་སློབ་སྟོན་ཞུ་ཡ་ཡིན་ནའི་རེད་རེད་ད་གཙོ་བོ་སློབ་སྟོན་ཞུ་ཡ་གི་ཆེད་དུ་ལམ་སྟོན་ཞུ་ཡ་ཆེད་དུ་བཅར་གྱི་རེད་བ་བྱས་ཙང་ཁོང་ཚོ་མི་འགའ་ཤས་གི་གནས་ཚུལ་ག་འདྲས་འདྲ་བོ་འདྲས་ཡོད་རེད། ད་ལྟ་མི་སྐད་གྲགས་ཆེན་པོ་ཁ་ཤས་མང་པོ་ཅིག་ཚོང་པ་རེད་བ། དེ་ནང་ཚོ་ཚོང་པ་ཆེན་པོ་ཞེ་པོ་ཅིག་ཁོང་ཚོ་གི་ད་དངུལ་དེ་ག་འདྲས་བཟོས་ལབ་ན་ཁོང་ཚོ་ཚོང་པ་ཤུགས་ཆེན་པོ་ད་ཚོང་དེ་ནང་ཅིག་དེང་སང་ད For instance ན་དེང་སང Technology ནང་ལ་ད་ཚོང་པ་ཆེན་པོ་ཤུགས་ཆེན་པོ་མང་པོ་ཡོད་ར་བ། ད་རེད་ད་འཕྲུལ་ཆས་ནང་ཁོང་ཚོ་འཕྲུལ་ཆས་ཐོག་ལ་འོང་ན་འོང་ཁོང་ཚོ་ཁོང་ཚོ་གི་དངུལ་མང་པོ་ཅིག་འོ་དེ་ནང་བཞིན་ཁ་ཤས་སྔོན་མ་ནས་ཕ་རྒྱུད་མ་རྒྱུད་ཐོག་ནས་ཡི་ད་དངུལ་བྱུང་རྒྱུ་ཕྱུག་པོ་ཞིག་དེ་འདྲས་མང་པོ་ཡོད་ར་ཁོང་ཚོ་ཅིག་བྱས་ཨེ་ནས་དེང་སང་ཡང་གསར་བ་དེང་སང་ད་ཕྱི་ལོགས་ནས་ཡི་ད་ག་ལ་བ་རེད་ད་ལུང་པ་ཕྱི་ལོགས་ནས་ཨ་རི་ནང་ཨ་རི་ནང་གི་མེད་པ་ཅིག་ལུང་པ་ཕྱི་ལོགས་ནས་དེང་སང་ད་ཕྱིས་སུ་དེའི་སྤུ་གུ་དེ་ཚོ་དེ་སློབ་སྦྱོང་བྱས་ཡོང་དེ་ལ་ཨ་རིའི་མི་སེར་ཆགས་ཨེ་ནས་དེ་ལ་དེ་འདྲས་ཡོང་མཁན་དེ་ནས་ཡོང་དུས་ཨ་ད་དེའི་ཕ་མས་ཀྱི་དངུལ་ཕ་ནས་བསྐུར་མཁན་དེ་འདྲས་འོ་དེ་འདྲས་རོ་ཞེས་རེད་ཅིག་ཁང་ནས་དཔེ་དཔེ་བཞག་པ་ན། ལོ་ལེ་སིང་དེ་ད་ཁྱེད་རང་ཨེ་ནས Goldman Sachs ཀྱི་ཡི་ད། གོ་གནས་འདིའི་ཐོག་ནས་འབྱོར་ལྡན་པ་མང་པོ་ཞིག་དང་འབྲེལ་བ་ཡོང་གི་རེད་ཡིན་དུས་ཨ་མི་རི་ཀའི་ནང་གི་ཅིག་དཔལ་འབྱོར་སྐོར་ར་རྒྱབ་སྟངས་འདི་ལ་ཡ།
ཁྱེད་རང་གིས་གཟིགས་པས་ན་ག་འདྲ་འདྲ་པོ་ཞིག་འདུག་གས་ཅིག་བརྟན་པོ་རུ་གཟིགས་ཀྱི་འདུག་གས་ཡང་ཅིག་ཡ་ཡོ་ཚ་པོ་རུ་གཟིགས་གནང་གི་འདུག། ངས་ངའི་ཕྱོགས་སྟབས་སོ་སོ་གི་འདི་ར་བ་ཕུགས་རྒྱང་རིང་པོ་འདི་བསམ་བཏང་ནས་བརྟན་པོ་མཐོང་གི་འདུག་ལའང་ག་ཅིག་ན་ན། ད་ང་ཚོ་གི་ཚོང་དེའི་གོ་སྐབས་དེ་གོ་ཨ་ད་གོ་སྐབས་མང་ཆེ་དྲོ་དེ་ཨ་རི་གི་ཚོང་ལ་ད་བླུག་བཞག་གོ་ར་བ་དངུལ་དེ། ཨ་རིའི་ཚོང་དེ་ད་ཨ་རི་ཨ་རི་གཅིག་པོ་ལ་ཚོང་དེ་ཨ་རི་གི་དེའི་ཚོང་པ་དེ་ཚོ་ཚོང་དེ་ཨ་རི་གཅིག་པོ་ལ་རྒྱག་གོ་བ་མ་ར་བ་འཛམ་གླིང་ཚང་མ་ལ་རྒྱག་གོ་ར་དུ་ལབ་དུས་ཨ་རི་ཚོང་དེ་ཨ་རི་གཅིག་པོ་མ་རེད་ན་འཛམ་གླིང་གི་ཚོང་དེ་ཡ་ཡར་འཕེལ་རྒྱས་འགྲོ་ཡ་རེད་མ་གཞི་ནས་མར་རྒྱས་འགྲོ་ཡ་ཡོང་གི་མ་ར་བ་ད་ཕུགས་རྒྱང་རྒྱུན་རིང་པོ་ལ་ད་ད་ལོ་རེ་ལོ་རེ་ད་ད་ཟླ་བ་ཟླ་བ་ད་ཡར་འགྲོ་མར་འགྲོ་ཡོང་གི་ར་བ། ཡིན་ནའི་ད་རྒྱུན་རིང་པོ་ཅིག་ལ་ཡར་འཕེལ་རྒྱས་འགྲོ་ཡ་རེད་མ་གཞི་ནས་མར་རྒྱས་འགྲོ་ཡ་འདི་ཡོང་གི་མ་རེད་འོ་བྱས་ནས་ངས་རྒྱུན་རིང་པོ་སོ་སོ་གི་ད་དངུལ་དེ་རྒྱུན་རིང་པོ་བཞག་པ་ཡིན་ན་ངས་འདི་དེ་འདྲའི་ཉེན་ཁ་ཞེ་པོ་མཐོང་གི་མི་འདུག་ནའང། འོ་ལགས་ཡིན་དུས། བསྟན་རྣམ་ལགས་ཁྱེད་རང་གི་ད་ལྟ་ཕྱག་ལས་དང་འབྲེལ་བའི་ཐོག་ནས་ཨ་ནི་བོད་པ་མང་པོ་དང་འབྲེལ་བ་ཡོང་གི་ཡོད་ཀྱི་རེད་ད་ག་ནང་བཞིན་ཨ་ནི་བོད་པ་འདི་འདྲས་ཁྱེད་རྣམ་ཚོ Goldman Sachs ལ་ཡག་ཅིག་གི་དཔལ་འབྱོར་གྱི་སྐོར་ར་རྒྱབ་སྟངས་ཐོག་ལ་ཨ་ནི་སློབ་སྟོན་ཞུ་མཁན་འདུག་གས་ད་ག་ནང་བཞིན་ཡང་ཁྱེད་རང་གི་རོགས་པ་བོད་པ་གཞོན་པ་ཚོས་གི་ཁྱེད་རང་རྩ་ནས་ད་ལམ་སྟོན་ཞུ་དུས་གཙོ་བོ་གནད་དོན་ག་རེ་འདྲ་པོའི་ཐོག་ལ་ཞུས་གནང་གི་འདུག་གས། ད་དེ་འདྲ་བྱས་ནས་ང་ཚོའི་གི་ད་ང་རང་སུ་དེ་ང་ནིའུ་ཡོག་དེ་འདྲ་ལས་ཁུངས་ཨ་མ་དེ་ལ་བོད་པ་གཞན་པ་དེ་འདྲ་པོ་འདུག་ང་ང་རང་གི་སྡེ་ཚན་ནང་ལ་ང་ཐུག་མ་སོང་ཤ་སྤྱིར་བཏང་ནས་ད་ང་ཚོ་གི Goldman Sachs ཟེར་བ་དེ་ལས་ཁུངས་དེ་ཆེན་པོ་ཞེ་པོ་ཅིག་རེད་བ་དེ་ཨ་རི་ད་ནིའུ་ཡོག་གཅིག་པོ་མ་རེད་ནང་བཞིན་ཨ་རི་ས་ཆ་ཁག་ཁག་ཚོར་ཡོད་རེད།

ངའི་ལས་ཁུངས་ནང་དེ་ག་འདྲ་ག་ས་ག་ལ་ཡོད་རེད་ངས་ཞུ་དགོས་ན་ཡག་པོ་ཡོད་རེད་དེ་འདྲའི་ཐོག་ལ་ད་དྲི་བ་དྲིས་ལན་ཡོང་གི་འདུག་ངས་ང་རང་ཡང་གང་ཡོང་ཡོང་རོགས་རོགས་རམ་བྱེད་ཐབས་ཤིག་བྱེད་ཀྱི་ཡོད་ནའང། འོ་ལགས་སོ་ཡིན་དུས་ད་ཁྱེད་རང་གིས་ཕྱོགས་ཡོངས་ནས་གཟིགས་པ་ཡིན་ན་གཅིག་ད་ད་ལྟ་ཨ་མི་རི་ཀས་ད་ཨ་མི་རི་ཀ་སྤྱིར་བཏང་ནས་གཅིག་མ་རྩ་བཙུགས་ཡས་དང་ཨ་ནི་གང་ད། མ་རྩའི་རིང་ལུགས་རང་གི་རྒྱལ་ཁབ་ཅིག་ཡིན་དུས། ད་དཔལ་འབྱོར་གྱི་བཀོལ་སྤྱོད་ཞེ་པོ་ཅིག་བཏང་བྱས་དངུལ་ཡོད་པ་དེ་ཚོ་བཀོལ་སྤྱོད་འདྲ་མི་འདྲ་བཏང་ནས་ད་གར་བཞག་པ་ཡིན་ན་ཁོ་འཕྲོ་བརླག་འགྲོ་གི་རེད་ཡིན་དུས་དཔལ་འབྱོར་འཕེལ་རྒྱས་རང་ཡོང་ཡག་ལ་ཡག་དངུལ་དེ་ཁོ་སྐོར་ར་ཞེ་པོ་ཅིག་རྒྱག་གི་རེད་དེ། ཨ་ནི་ག་འདྲས་རྒྱག་མིན་ཐོག་གི་ད་ཅིག་གི། སློབ་སྟོན་ཞུ་ས་ཞུ་ནས་མི་འདུག་དེ་ཚོ་སྤྱོད་ས་ཞུ་ན་མ་དེ་ཚང་མ Goldman Sachs ལྟ་བུའི་ཨ་ནི་ཁེ་ལས་ཚོང་དེ་ཚོ་ཆགས་གི་རེད། བྱས་ཙང། ང་རང་ཚོ་བོད་པ་ཚོས་གི་ཅིག་དངུལ་གསོག་འཇོག་དང་དངུལ་བེད་སྤྱོད་བཏང་སྟངས་ཐོག་ལ་ཁྱེད་རང་གིས།

འདི་ཆེ་འདི་འདི་གོ་སྐབས་གཅིག་རེད་ཡང་གོ་སྐབས་མང་པོ་ཡོད་རེད་བ་དཔེར་ན་བྱས་ན་ཚོང་སོ་སོའི་ངོས་ནས་ཚོང་འགོ་བཙུགས་ཡས་དེ་ནང་བཞིན་གྱི་སོ་སོའི་ཁང་པ་དེ་ནས་ཁང་པ་དེ་གཅིག་རེད་བ་སོ་སོ་གི་ད་དཔལ་འབྱོར་འཕེལ་རྒྱས་བཏང་ཡག་གི་ཕྱོགས་ཕྱོགས་ཆ་ཤས་གཅིག་རེད་བ། ནར་བ། འདི་འདྲ་ཐོག་ལ་ཡང་བོད་པ་ཚོ་ངའི་བསམ་ཚུལ་ལ་ཡོང་ནི་ཡག་པོ་ཞིག་འདུག་བསམ་གི་སོ་སོ་གི་ནུས་པ་དང་སོ་སོ་གི་ཉམས་མྱོང་དང་འབྲེལ་བས་ཨ་ནི་དཔེར་ན་བྱས་ན་ད་ག་པར་ད་ལུང་པ་ག་པར་ཡིན་ན་བོད་པ་ག་པར་ཡོད་པ་ན་ཁོང་ཚོ་གི་ཚོང་ད་བོད་པ་ཉུང་ཤས་ཅིག་ཡིན་ནའི་རེད། དེང་སང་བོད་མི་མང་ཆེ་ཚོང་ཚོང་རྒྱག་འགོ་བཙུགས་འདུག་ཨ། རྒྱ་གར་ལ་ནས་བོད་ཡུལ་ལ་ནས་ད་བོད་ལ་དེང་སང་ད་ཤུགས་ཆེན་པོ་འདུག་ཨ། ཨ་ནས་ད Stock Market རྣམས་ལ་དེ་ཁ་ད་དེ་བྱེད་ནས་ད་དེང་སང་མང་མང་རོ་མང་འགྲོ་མཁན་འགྲོ་ཞིག་གཏོང་གི་འདུག་ཁ་དམིགས་བསལ་ད་སློབ་སྦྱོང་སློབ་སྦྱོང་སོ་སོ་གི་སློབ་སྦྱོང་ལེན་དེ་ནང་བཞིན་ཉམས་མྱོང་བསགས་དེ་ནས་མཐོང་རྒྱ་ཐོས་རྒྱ་ཆེ་རུ་འགྲོ་དེང་སང་དེ་ག་ལ་ད་གཞོན་སྐྱེས་མང་རོ་མང་སློབ་སྦྱོང་སློབ་སྦྱོང་ཐོན་ཨ་དེང་སང་ང་ཚོ་གི་ད་ཚོང་ཚོང་རིག་པའི་ནང་ན་ཁ་ད་ལས་ཀ་བྱེད་འགོ་བཙུགས་དུས

གོམས་གཤིས་ཞེ་དྲག་མེད་དེ། ད་ག་ནང་བཞིན་དངུལ་ཁང་ནང་ལ་ཡ་གསོག་འཇོག་རང་བྱས་བྱས་ནས་འགུལ་སྐྱོད་ཞེ་དྲག་གཏང་གི་མིན་ན་བརྟན་པོ་ཡོད་བསམ་པའི་གི་བསམ་བློ་ཡོད་གི། ད་ག་ནང་བཞིན་དངུལ་ནི་དངུལ་ཁང་ནང་མ་བཅུག་བྱས་ཅིག་ཉལ་ཁྲིའི་འོག་ལ་བཞག་ཡ་སོགས་པ་དེ་འདྲས་གི་ཅིག་གོམས་སྲོལ་ཡོད་དུས་དེ་ཚོ་ལ་ཡ་ནི་འགྱུར་བ་གཏང་དགོས་ཡ། ཁྱེད་རང་ག་རེ་གསུང་ཡ་ཡོད། ད་དེ་ཚོ་ལ་སོ་སོའི་ངོས་ནས་ཐབས་བཙལ་ན་ཤེས་སྲིད་ན།

འདི་སྤྱི་ལ་སོ་སོའི་གི། ངའི་བསམ་ཚུལ་ལ་སོ་སོའི་གི། ག་རེད་སོ་སོའི་གི་དམིགས་ཡུལ་དང་སོ་སོའི་གི་དབྱིངས་དང་དོན་ཚོགས་བརྟགས་ནས། སོ་སོའི་གོ་སྐབས་ནས་ད་ལྟ་ང་ཚོའི་གི་ལས་ཁུངས་ལ་ལས་ཀ་བྱེད་འདོད་ཡོད་ན། སོ་སོ་ངའི་ངའི་བསམ་ཚུལ་ལ་སོ་སོའི་ངོས་ནས་ཡ། ང་ཚོའི་གི་ལས་ཁུངས་གི་དྲ་རྒྱ་སྒང་ལ་འགྲོ་ཨ་ནི་འདི། འདི་སྙན་ཞུ་འབུལ་ཡ་བྱས་འདི་ནང་བཞིན་ད་ང་ཚོའི་གི་སོ་སོའི་ངོ་ཤེས་པ་ང་ཚོའི་ལས་ཁུངས་ལ་ལས་ཀ་བྱེད་མཁན་ཚོའི་ཁོང་ཚོའི་ངོས་ལ་འབྲེལ་བ་བྱས།

གློག་འཕྲིན་ཁ་བྱང young tibetans at voa news dot com བཅས་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང། ལེ་ཚན་འདི་གཙོ་སྐྱོང་དང་གོ་སྒྲིག་ཞུ་མཁན་པད་མ་བདེ་ཆེན་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།